འདོད་པས་འདོད་པ་ལ་ངེས་པར་དུ་སྐྱེ་བ་ལེན་པའི་ལས་ཚོགས་ཤ་ཤེད་ཡོད་ན། ཕྱིར་མི་འོང་འབྲས་བུ་ཐོབ་ཚར་ན་འདོད་པ་ལ་སྐྱེ་བ་ལེན་གྱི་མ་རེད་བ། དེ་དེའི་ཕྱིར་མི་འོང་འབྲས་བུ་དེ་ནས་མ་ཐོབ་གོང་ལ་འབྲས་བུ་མྱོང་བའམ། དེ་མ་མྱོང་ན་དེ་གི་ཕྱིར་མི་འོང་འབྲས་བུ་ཐོབ་པ་ལ་དེ་ནས་ཡང་གེགས་བྱེད་ཀྱི་རེད་བ་འོ་དེ་བཞིན་ཕྱི་མོ་སྟེ། བསམ་གཏན་གྱི་ཉོན་མོངས་དང། གཟུགས་མེད་ཀྱི་ཉོན་མོངས་དང། གཟུགས་ཁམས་དང་གཟུགས་མེད་ཀྱི་ཉོན་མོངས་དེ་གཅིག་གི་ཡིན་ན་དགྲ་བཅོམ་པ་ཐོབ་པ་ལ་གེགས་བྱེད་པ་ཡིན།

དེ་ནས་དེ་འདྲའི་ཆ་ནས་ཉེ་བའི་མཚམས་མེད་ལྔ་ཟེར་གྱི་ཡོད་རེད་མ་ཐང་སྐྱིད་འདི་ད་ཉེས་པ་ཆེ་ཤོས་ཡིན་པ་རེད་བ། དེ་ནས་མ་དགྲ་བཅོམ་མ་སུན་དེ་ནས་སུན་བྱས་པ་དེ་དང་པོ་འདི་རེད་བ། ཨ་ནི་བྱང་ཆུབ་སེམས་དཔའ་ངེས་གནས་བཀྲོངས་པ་ཟེར་གྱི་རེད་བ། དེ་བྱས་ད་འདི་འདྲའི་ཆ་ནས་ཕར་བཞག་གི་ཡོད་ཡིན་པ་རེད། མ་དགྲ་བཅོམ་མ་སུན་བྱས་པ་ཟེར་མཁན་འདི་མ་བསད་པ་དང་ཕལ་ཆེར་ཉེ་བ་ཡིན་ཏེ་ཉེ་བའི་མཚམས་མེད་ཀྱི་དེ་ནས་མཚམས་མེད་ལྔ་དང་ཕར་ཉེ་བ་བརྩི་དགོས་རེད་བ་ག་རེ་ག་རེ་དང་ཉེ་བ་ཡིན་ཟེར་ན།

དེ་ནས་ཚོགས་བསགས་པ་ནི་མགོ་བཙུགས་ནས་ཨ་ནི། བྱང་ཆུབ་སེམས་དཔའ་ངེས་གནས་བཞག་གི་ཡིན། གང་ནས་མཚན་གྱི་ལས་བྱེད་པ། ད་བྱང་ཆུབ་སེམས་དཔའ་ངེས་གནས་དེ་ནས། ཆགས་ཚར་ནས། ད་དེ་ཕྱིན་ཆད་ལ་དེ་ནི། བདེ་འགྲོར་སྐྱེ་བ་མ་གཏོགས་ངན་འགྲོར་སྐྱེ་བ་མེད་ཟེར་གྱི། དེ་ནས་བདེ་འགྲོར། བདེ་འགྲོར་སྐྱེ་ན་ཡང་ཨ་ནི་རྒྱལ་རིགས་རིགས་མཐོ་པོ་དེ་འདྲ་ཤ་སྟག་ཅིག་རེད། རྒྱལ་རིགས་དེ་འདྲ་མ་གཏོགས་ཆེ་རིགས་དམའ་བ་དེ་འདྲ་ལ་སྐྱེ་བ་ཡང་ཡོད་མ་རེད། ཨ་ནི་དབང་པོ་ཚང་བ་མ་གཏོགས་དབང་པོ་མ་ཚང་བ་དེ་འདྲ་ཡང་ཡོང་གི་མ་རེད།

ཨ་ནི། ཕྱིར་མི་ལྡོག་པ་ཟེར་གྱི་ཡོད་པ་རེད། འཛམ་གླིང་འཕོ་སྐྱོད་གཉིས། དེ་ནི་དེས་སྐྱེ་ས་དེ། ཨ་ནི། བྱ་རྒྱུ་ཞིག་དང་ངེད་འདྲ་རིགས་དེ་ནི་དབང་པོ་རྣོ་བ་ཡིན་ས་ནི། ཨ་ནི། གླིང་གསུམ་གྱི་ནང་ནས། བྲག་དཀར་ནི་འཛམ་བུ་གླིང་པ་དེ་དབང་པོ་རྣོ་བ་ཡིན་ས་ཡོད་རེད་བ། ནི། འཛམ་གླིང་ལ་སྐྱེས་ཀྱི་རེད་མ་གཏོགས་གླིང་གཞན་དག་དེ་ནི། བ་ལང་སྤྱོད་དང་ལུས་འཕགས་པོ་དང་དེ་ནི། སྒྲ་མི་སྙན་པ་དེ་ཚོ་ལ་སྐྱེས་ཀྱི་མ་རེད་ཟེར་གྱི་ཡོད་རེད། འཛམ་གླིང་ཕོར་གྱུར་ཉིད་ཡིན།

དེ་ནི། ཐོས་བསམ་སྒོ་མཚན་རྣམས་འཕེན་པའི་ལས་གསོག་ཡག་གི་དེ་ནི། ག་རེས་བསགས་རེད། དེ། ཐོས་བྱུང་སྒོམ་བྱུང་བསམ་བྱུང་གསུམ་གྱི་ནང་ནས་ག་རེ་ཟེར་ན་དེ་བསམ་པ་ལས་བྱུང་བ་ཡིན། བསམ་བྱུང་ཡིན། ཐོས་བྱུང་དེ་དམན་པ་རེད། ཐོས་བྱུང་མ་རེད། སྒོམ་བྱུང་ནི་ཡག་ཁག་པོ་ཡོད་རེད། སྒོམ་བྱུང་ཟེར་ནི་དེ། དེ་ནི། ཕལ་ཆེར། ཨ་ནི་ད་འདི། དེ་ལ་ཅིག་གིས་ན།

དེ་ནས་གསུམ་པོ་དེ་ནས་འཛིན་པ་སེ་ཏུ་ཀ་ལ་དེ་ནས་དེ་ནས་མང་པོ་ལ་སྦྱངས་པ་བྱས་ནས་དེ་ཕྱེད་སྐོར་མ་ཐུབ་ད་ག་དེ་བུ་ཚིགས་བཞི་ཤད་བསྒོམ་ནས་དེ་ནས་ང་ཚོ་དེ་དེང་སང་རླུང་སྒོམ་པའི་ཚུལ་དེ་ནས་སྒོམ་པ་ངོ་སྤྲོད་བྱས་དེ་ནས་སྒོམ་ཉི་མ་བདུན་གཉིས་ཀྱི་ཐོག་ལ་དེ་ནས་འབྲས་བུ་འགྲུབ་པ་ཏོག་བཏགས་ཀྱི་འདུག་ཟེར་གྱི་རེད་ད་ཆ་དེ་དེ་འདྲའི་དེ་འདྲའི་དེ་དེ་འདྲའི་སྟབས་བདེ་པོ་ཅིག་ཡོད་མ་རེད་བ། འདི་འདི་ཁྱེད་རང་གི་སེམས་ཁྱེད་རང་དེ་ལ་དེ་ལ་མང་པོ་གསུངས་འདུག་བ། མདོ་སྡེ་བསྐལ་བཟང་ལས་ཚུན་ག་ག་འདྲས་གསུངས་པ་རེད་ཟེར་ན།

དེ་ནས་ད། ད་ང་ཚོ་སྦྱིན་པའི་ཕར་ཕྱིན་ཚུལ་ཁྲིམས་ཀྱི་ཕར་ཕྱིན། བཟོད་པའི་ཕར་ཕྱིན་བརྩོན་འགྲུས་ཀྱི་ཕར་ཕྱིན་ཤེས་རབ་ཀྱི་ཕར་ཕྱིན་ཏིང་ངེ་འཛིན་གྱི་ཕར་ཕྱིན། ཕར་ཕྱིན་དེ་དྲུག་རེད་བ། དེ་ནས་སངས་རྒྱས་པ་ལ་ཕར་ཕྱིན་དྲུག་ལ་བསླབ་དགོས་རེད་བ། བསླབ་དུས་ཁ་ལ་ཕར་ཕྱིན་དྲུག་པོ་དེ་ནས། ག་པར་ག་པར་ནས་དེ་ནས་དེ་གའི་རྫོགས་པ་རེད། དེ་རྫོགས་སྟངས་གཅིག་གསུངས་པ་རེད། ཀུན་ལ་ཐམས་ཅད་སྙིང་རྗེ་ཡིས་སྦྱིན་པར་བྱེད་པས་སྦྱིན་པ་རྫོགས་ཟེར་འགྲོ་འོང་ལས། འདི་སྦྱིན་པའི་ཕར་ཕྱིན་རྫོགས་སྟངས་དེ་གསུངས་པ་རེད། འདི་འདི་ཟུར་དུ་ཤེས་དགོས་པ་དེ། ཐེག་པ་ཆེན་པོ་དང་རྫོགས་སྟངས་འདྲ་གི་ཡོད་མ་རེད་བ། ཐེག་པ་ཆེན་པོ་ལྟར་ཡིན་ན་ཨ་ནི་ས་དང་པོ་ལ་སྦྱིན་པའི་ཕར་ཕྱིན་དེ་ནི། ག་རེ་ཟེར་དེ་ནི། རྫོགས་པ་དེ་གསུངས་ཡོད་རེད་བ། དེ་ཚོ་དེ་ནི། ད་འདི་ཀུན་ལ་ཐམས་ཅད་སྙིང་རྗེ་ཡིས་སྦྱིན་པར་བྱེད་པས་སྦྱིན་པ་རྫོགས་སུ་དཀའ། སེམས་ཅན་ཀུན་ལ་དཔེར་དེ་ནི། བརྩེ་བ་སྙིང་རྗེ་ཆེན་པོ་དེ་ནི་ཀུན་ནས་བསླངས་ནས་རང་གི་དེ་ནི། ཤ་ནི་ཨ་ནི།